བཟའ་ཚང་དེ་ལ་དུས་ཚོད་དགོས་དགོས། ད་ངེད་ཀྱིས་བཟའ་ཚང་ཅིག་ཉལ་ཁ་བྱས་དེ་ལ་ངེད་ཀྱིས་དུས་ཚོད་སྤྲད་མ་ཐུབ། དེ་ལ་ང་རང་གིས་སྔར་དུས་ཚོད་ག་ཅིག་ལ་ང་རང་དུས་ཚོད་དེ་ང་རང་ལ་རྩ་ཆེན་པོ་ཡིན། ངའི་དུས་ཚོད་དེ་ང་ལས་ཀ་མང་པོ་ཅིག་ལ་བགོ་བཤའ་རྒྱག་དགོས་ཡོད་དུས་ང་ཕོ་ཁྱོ་ག་ཅིག་ལ་དུས་ཚོད་གཏོང་མཁན་གྱི་དུས་ཚོད་དེ་ང་ལ་དཀོན་དྲགས་ཤག་ག་རེ་ཡིན་ལབ་ན་ཁྱེད་རང་ཚོ་དང་གཅིག་པ་རེད་ང་ལ་ཆུ་ཚོད་ཉི་ཤུ་རྩ་བཞི་ལས་ལྷག་པ་ཡོད་མ་རེད། བྱས་ཙང་ང་ཁྱོ་ག་ཅིག་ལ་ང་དུས་ཚོད་སྤྲད་ཀྱི་ང་དུས་ཚོད་ག་བ་ཡོད་རེད། ང་ལ། མི་གཅིག་ལ་ཆ་ཚང་བ་ཅིག་དགོས་འདུག་ར་ང་འདྲ་བོ་གཅིག་ན་ང་ལ་ཆ་ཚང་བ་མེད་རོགས་ང་ལ་ཚང་མ་ཚང་རྐྱང་གི་བུད་མེད་ཅིག་མེད་ཡིན་ན་ཡང་ང་ཧམ་པ་ཚ་བོ་དེ་ཡིན་ཕོ་ཁྱོ་ག་ཅིག་གལ་སྲིད་ངའི་མི་ཚེ་ལ་འཛུལ་ནས་འགྲོ་གི་ཡོད་ན་རོགས་དེ་ལ་ཆ་ཚང་བ་ཅིག་དགོས་འདུག་ཆ་ཚང་བ་དེ་ཡིན་ལབ་ཡས་དེ་ཡིན་ང་ལ་ག་རེ་དགོས་རེད། སྲིད་དོན་ཐོག་ལ་བྱེད་དོ་བྱེད་ཐུབ་མཁན་དྲང་བདེན་ལ་དགའ་བོ་ཡོད་མཁན། དྲང་བདེན་དགའ་བོ་ཡོད་པ་ཙམ་མ་ཟད་དྲང་བདེན་ལ་རྒྱབ་སྐྱོར་བྱེད་ཐུབ་མཁན། རྒྱབ་སྐྱོར་བྱེད་ཡས་དེ་ཟུར་ནས་ཅིག། ཙག་སྒྲ་པ་ཉེ་འདྲ་བོ་གི་ཁ་རྒྱབ་སྐྱོར་དེ་མེན་པ་བྱས། སྤྱི་ཚོགས་ཀྱི་ལས་དོན་ནས་རྒྱབ་སྐྱོར་བྱེད་ཐུབ་མཁན། དེ་འདྲའི་གི་མི་གཅིག་དགོས་འདུག་ར། མི་གཅིག་ནང་ལོགས་ལ་ག་རེ་ག་རེ་ཆ་རྐྱེན་དགོས་འདུག་ལབ། ཆ་རྐྱེན་གཉིས་པ་དེ་ཡིན། ཆོས་ཐོག་ལ་ཧ་ལས་པའི་གི་དད་པ་ཆེན་པོ་ཆོས་ཉམས་ལེན་བྱེད་མཁན། མི་དགེ་བ་བཅུ་སྤོང་ཡས་ལ་འབད་བརྩོན་བྱེད་མཁན། དེ་འདྲའི་གི་མི་གཅིག་དགོས་འདུག་ར་མི་གཅིག་ནང་ལོགས་ལ་སྲིད་དོན་སྲིད་དང་ཆོས་གཉིས་ཆ་ཚང་ཡས་ཅིག་ད་ད་ག་རང་གི་ཐོག་ནས་ཅིག་ཁག་པོ་འདྲ་བོ་ཅིག་ཆགས་ཆགས་སོ་ད་མི་མི་དེ་གམ་ཟོས་ན་ད་ངེད་གི point condition ད་ག་རང་གི་མི་དེ་གམ་ཆགས་སོ་ད་གདམ་ག་ཡོད་ཀྱོ། ད་ད་དུང་ང་ལ་ཡང་གསུམ་པ third condition ནི།

བློས་གཏོང་ཐུབ་མཁན། ཕར་ཕྱོགས་གཅིག་ལ་ཕན་མཁན་ཅིག་གི་ལས་ཀ་ཅིག་དགོས་འདུག་ན་བརྒྱ་ཆ་བརྒྱ་ནས་བརྒྱ་ངས་ང་གལ་ཆེན་པོ་མིན་གཞན་གལ་ཆེན་པོ་ཡིན་ལབ་ནས་བརྒྱ་ཆ་བརྒྱ་ནས་བརྒྱ་ད་ཡོང་གི་མ་རེད་བ་ཡིན་ནའི་འདི་གམ་ཟིག་གི་སེམས་ལ་འདོད་པ་ཡོད་མཁན་གྱི་དེ་འདྲའི་གཅིག་གོ་འདི་རག་མ་རེད་བ། མི་གཅིག་ནང་ལོགས་འདི་ཚོ་ཚང་མ་རག་མི་འདུག་དྲང་པོ་བཤད་ད། འདིའི་སྒང་ལ་བཞི་པ་དེ།

ཡང་ཕྱི་རྒྱ་གར་གྱི་ཕྱི་ལ་བཞུགས་མཁན་ཕྱི་རྒྱལ་མི་སེར་ཡོད་མཁན་གྱི་བོད་མི་རྣམ་པ་ལ་དམིགས་སུ་བཀར་ནས་ཞུས་ཡིན་ཟེར་ཙང་ཏག་ཏག་དུས་ཚོད་འདི་ཏག་ཏག་འདྲ་བོ་ཅིག་ཆགས་ཀྱི་འདུག་ག་རེ་ཡིན་རྒྱ་གར་ནང་ལོགས་ལ་བཞུགས་མཁན་ཡིན་ན་ད་ལྟ e-visa གྱི་རྙོག་དྲ་དེ་ཆགས་དགོས་མ་རེད་ག་རེ་ཡིན་ཁོ་རང་ཚོ་ལ་དགོས་ཡས་ཡོད་མ་རེད་དགོས་ཡས་མེད་དུས་ཙམ་པ་ལ་ནི་དངངས་སྐྲག་ཡང་ཡོད་མ་རེད་རྙོག་དྲ་ཡང་ཆགས་ཡས་མ་རེད་སྐྱིད་པོ་ཞེ་པོ་ཅིག་བཞུགས་ཡོད་རེད་རྒྱ་གར་ནང་ལ། ད་དེ་འདྲའི་དངོས་གནས་མི་ཚེ་འདི་དངོས་གནས་ཀྱི་སྐྱིད་པོ་མཐོང་གི་འདུག་ད་ལྟ་ཚོགས་པ་དང་སྤྱི་ཚོགས་དང་དེ་འདྲའི་ཐོག་ནས་ཅིག་ཡང་ཅིག་ཉག་གེ་ཉོག་གེ་དེ་འདྲའི་བྱུང་དང་འབྱུང་བཞིན་པ་རེད་དེ་མིན་ནི་ཆོས་ཕྱོགས་ཀྱི་ལམ་དེ་ལ་དེ་ཨང་སོ་སོའི་གི་སེམས་ལ་བསམ་རྒྱུ་དེ་ཁ་ནས་ཤར་རྒྱག་ཤར་རྒྱག་དེ་འདྲའི་ལབ་ཐུབ་མཁན་ཅིག་ན་རྒྱ་གར་དེ་དངོས་གནས་ཀྱི་ཡག་པོ་རེད་ཤག་ས་གནས་ས་གནས་རྩ་ཆེན་པོ་རེད་ཤག་རྒྱུ་མཚན་ད་ག་རང་ལ་བརྟེན་ནས་ང་ག་དུས་ཡིན་ནའི་རྒྱ་གར་ལ་ཡང་སེ་ཡང་སེ་ཡོང་དགོས་ཡས་རེ་འདུན་བྱེད་ཀྱི་ཡོད། ཞེན་པ་བདེ་བ་ལ་ཅིག། མང་པོ་བྱས་ནས་དེ་དེ་རང་ནི་སེམས་ནང་ལོགས་ལ་ཅིག་སེམས་དེ་སྙིང་དེ་སྟོང་པ་སྟོང་པ་འདྲ་བོ་ཅིག་ཆགས་ཀྱི་འདུག་ཆོས་ཀྱི་བྱིན་རླབས་དེ་ཉུང་རུ་ཉུང་རུ་འདྲ་བོ་ཅིག་རྫོགས་ཉེ་འདྲ་བོ་ཅིག་ཆགས་ཀྱི་འདུག་ར། ཉམས་ལེན་པ་ནི་མ་རེད་ཨ་ནི་སོ་སོ་རང་གིས་ཉམས་ལེན་བྱེད་མ་ཐུབ་དེ་བསམ་པ་ལ་སོ་སོ་ལ་ཁོར་ཡུག་ཡག་པོ་ཅིག་དགོས་དང་ཆོས་ཀྱི་ཁོར་ཡུག་འདི་དགོས་དུས་རྒྱ་གར་ནང་ང་ལ་དེ་ཏག་ཏག་རག་གི་འདུག་ཡ་འདི་ག་ལ་གཞིས་ཆགས་ཁག་ལ་ང་ཚོ་བོད་མི་མང་པོ་ཞེ་པོ་ཅིག་བཞུགས་སྒོ་བ། ཁོ་རང་ཚོ་མཉམ་དུ་ང་རང་འབྲེལ་བ་འདྲ་བོ་ཅིག་བྱས་ནས་ཅིག་ཇ་ཅིག་མ་ཤེས་མེད་ནས་མཉམ་དུ་བཏུངས་ནས་ཁ་བརྡ་ར་བཤད་བྱེད་དུས་ཨ་ནི་ཁོ་རང་ཚོ་གི་བསམ་ཚུལ་དེ་ཚོ་ཧ་གོ་རྒྱུ་དང། སྲིད་དོན་ཐོག་ལ་བསམ་ཚུལ་ག་འདྲས་ཡོད་རྒྱུ་ཁོར་ཡུག་ཐོག་ལ་བསམ་ཚུལ་ག་འདྲས་ཡོད་རྒྱུ་ཆོས་ཕྱོགས་ཐོག་ལ་བསམ་ཚུལ་ག་འདྲས་ཡོད་རྒྱུ་དེ་ཚོ་ཨ་ནི་དེ་ཚོ་ལས་མང་པོ་ཤེས་ཡག་གི། སློབ་སྦྱོང་རག་གི་འདུག་ཕར་ལ་མང་པོ་བསླབ་དགོས་ཡ་གི་སློབ་སྦྱོང་འདི་སྤྲད་ཐུབ་ཀྱི་འདུག་ར་ང་འདི་གི་ཐོག་ནས་ཕན་ཚུན་རོགས་པ་བྱེད་ཐུབ་ཡ་སེམས་ཁམས་ལ་འདི་གལ་ཆེ་ཤོས་རེད་ད་ལུས་དང་སེམས་ཁམས། གཉིས་ཆ་གལ་ཆེན་པོ་རེད་ཡིན་ནའི་སེམས་ཁམས་འདི་གལ་ཆེ་རེད་ད་སེམས་ཁམས་འདི་ཞི་ར་ཅིག་ཅིག་ཐང་པོ་མེད་རྒྱུ་འདྲ་བོ་འདུག་ན་སྤྱི་ཚོགས་ལ་གནོད་ཡ་གི་ལས་ཀ་མང་པོ་བྱེད་གི་རེད་སེམས་ཁམས་འདི་ཡག་པོ་ཡོད་ན་ཨ་ནི། སྤྱི་ཚོགས་སེམས་པ་ཡི་སྐྱིད་པོ་བྱེད་ཡ་གཞན་ལ་ཕན་ཐོགས། མི་ཡིས་སྤྱི་ཚོགས་ལ་གནོད་མཁན་གྱི་མི་དང་གཞན་ལ་གནོད་པ་སྐྱེལ་ཡ་གི་ཅིག་དེ་འདྲའི་དུ་ཨ་གར་ལ་བར་ལྟ། བོད་ཀྱི་བསྟན་པ་ཆབ་སྲིད་ལ་གནོད་པ་སྐྱེལ་གྱི་དེ་འདྲའི་སེམས་ཀྱི་དངངས་སྐྲག་ཡོད་རྒྱུ་དེ་ཚོ་བསམ་བློ་ཡག་པོ་བཏང་ན་སེམས་པ་སེམས་པ་སྐྱིད་པོ་རྩ་བ་ཉིད་ནས་ཡོད་མ་རེད་ཁོང་ཚོ་ཕྱི་ན་ད་སྐྱིད་པོ་བྱེད་དགོས་ལ་མ་གཞི་སེམས་པ་སྟེང་ལ་རྩ་བ་ཉིད་ནས